སངས་རྒྱས་གསུང་ལ་རྟག་ཏུ་འཇུག་པར་བགྱི། མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་རྣམ་པ་ཐམས་ཅད་མཁྱེན་པ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་པར་བྱ། དེའི་ཆེད་དུ་དམ་པའི་ཆོས་ཟབ་མོ་གསན་ནས་དོན་ཉམས་སུ་བླང་བར་བགྱིའོ་སྙམ་པའི་བྱང་ཆུབ་མཆོག་གི་ཐུགས་བསྐྱེད་པ་དང་བཅས་ཏེ་གསན། ད་དེ་རིང། ཞག་བཟང་སྐར་བཟང་བཀྲ་ཤིས་པའི་ཞག་ནང་བསྟུན་ནས། དེ་ནས་ཉིན་ཞག་ཆོས་སྐུལ་ཚོགས་པའི་ཚོགས་གཙོ་གཙོས་པའི་དེ་ནས་མཁས་དབང་ལྷན་རྒྱས་དང། མཆེད་གྲོགས་ལྷན་རྒྱས་ཚང་མ་ལ་དེ་ནས་དུས་ཡུན་རིང་ཞིག་རྟིང་ན་ནི་འི་ཀ་དེ་ནས་སྲིབ་ཅིག་མཇལ་ཅེས་སི་སྐབས་ཐོབ། དེ་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུས་ཏེ།

ལུས་སྐམ་པོ། བདེ་མོ་བཞུགས་མ་ལུས་སྐམ་ནི་རྗེས་སུ་དེ་ལས། དེ་ནི། བཞུགས་མ་ཐུབ། གལ་ཏེ་བཞུགས་ཐུབ་ན་དེ་ནི་ང་ཙོག་ཞིག་གིས་ཀྱང། ཕན་ཐོགས་ཅེས་ཤིག། ཞུ་བཏང་ཅེས་ཤིག་མེད་པས་ནོག་བསམ་སྟེ། སྤོབས་པ་གཞན་ཡང་མེད་པིན། ཅི་ཞུ་ན་ང་དང་ངི་ཚོགས་པའི་ནང། དེ་ནས་མཁས་དབང་དགེ་བའི་བཤེས་གཉེན། ཉི་མ་དང་ཟླ་བ་ཙོགས་ལ་ཡོངས་སུ་གྲགས་པའི་དེ་ནས་མཁས་པ་མང་པོ་ཞིག། དེ་ཚང་མས་ཐུགས་བརྩེ་བ་ཆེན་མོའི་ཐོག་ནས་དེ་ནས་དུས་རྒྱུན་དུ་ང་དང་ཚང་མ་ལ། དེ་ནས་བཀའ་སློབ་ལམ་སྟོན།

ང་དང་ཚང་མས་དགེ་བ་མཛད་དགོས་ཤེས་ཁག་ཅན་ཡིན་ནོག་མོལ་ལིན་ཞིག་དང་བསྐུལ་མ་མཛད་ཀན་པོ། ཧ་ཅང་གི་དེ་ནས་བདེན་པ་དེ་ནས་རྗེས་སུ་ཡི་རང་དང། དེ་ནས་ཁོང་ཚང་མས་ཐུགས་བརྩེ་བ་ཆེན་མོའི་ཐོག་ནས་ང་དང་ནང་པ་སངས་རྒྱས་པས་ཏན་ཏན་དེ་ནས་བཅོས་ཐུབ་ཀྱི་ཡོད་ཀན་ནས་དེ་ནས་ལས་པོ་ད་བཅོ་དགོས་ཤེས་ཡིན་ནོག་བསམ་ཀན་ནི་ང་དང་ང་ཡོངས་སུ་ལྷག་པར་དུ་དེ་ནས་དེའི་གྲོང་སྲན་ཀུན་ལ། དེ་ནས་ང་དང་ཕན་ཐོགས་ཆེ་བརྩི་བས་ང་དང་ཚང་མས། དེ་ནས་ང་དང་ཚོགས་པའི་ནང་མི་མང་མང་པོ་བཞུགས་ཏེ་ཡོད་ཀན་ནི་ཞས་ཏེ་ལེ་དེ་ཚང་མས་ང་དང་ཐུགས་སྨོན་རྒྱལ་ལ་ཞིག་སྩལ་ཐུབ་ན་བདེན་པ། ང་དང་ཁོང་ལ་ཕན་ཐོགས་རྒྱལ་ལ་ཆ་ཡིན་བསམ་མ་རག། དེ་སོང་པ་སང་དེ་ནི་ང་དང་དེ་ནི་གྲོངས་ཀན་ཀུན་ནི་ཕི་ཡ་ཐུགས་སྨོན་མཛད་ཅེས་དང། དེ་ནས་གསོན་པོ་ཡོད་ཀན་ཀུན་ནི་ཕི་ཡ་དེ་ནི་ང་དང། ཚེ་གཟུངས་ཚེ་སྒྲུབ་སྒྲོལ་མ་ལ་སོགས་པ་ད་ལྟའི་སྣ་ཚོགས་ལ་དེ་ནི་ང་དང།

ཤུགས་ཆེན་མོ་མཐུ་བཙན་པོ་ནུས་པ་ཐོན་ཐུབ་ཅེས་ཤིག་ཏན་ཏན་ཡོད་དེ་ཡིན་ནོག་ག་ཟུག་ཡོང་གནང་བ་དང་སྔོན་བྱོན་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཚང་མའང་ཐུགས་བསྐྱེད་སྨོན་ལམ་བཟང་མོའི་མཐུ་ལ་བརྟེན་ཏེ་ལེ་དེ་ནས་འགྲོ་དོན་མཛད་འཕྲིན་སྟོབས་ཆེ་ཆུང་དང་རྒྱ་ཆེ་ཆུང།

ཡིན་ནོག་བསམ་མ་རག་བལྟས་པས་དེ་ང་དང་མཆེད་གྲོགས་ཚང་མས་དེ་ནས་ཐུགས་སྨོན་གཟབ་རྒྱས་ཤིག་སྩལ་བྱས་དང། དེ་ནས་ཐུགས་སྨོན་གཟབ་རྒྱས་མཛད་ཅིག་ཞུས་ཏེ་དེ་ནས་སྐུལ་མ་ཞུ་བྱས། དེ་ནས་ཚོགས་ལ་ང་དང་ངི། བདེན་པ་དེ་ནས་ཐུགས་སྨོན། ཁ་ཙམ་ཚིག་ཙམ་མ་ཡིན་པའི་སྙིང་ཐག་པ་ནས་དེ་ནས་ང་དང་ཐུགས་བརྩོན་མཛད་བྱས།

ལྔ་རྫོགས་བཞུགས་མི་ཤེས་སྐད་འཇིགས་རིགས། དེ་ནས་བཞུགས་ནང་བཞུགས་སྟངས་བདེ་མོ། ཉི་ཤར་འང་དེ་ནས་དུས་སྐྱོན་མཁའ་འདོན་ཚུལ་སྐད་འཇིགས་སུ་ཞིག་གི་དེ་ནས་ཕྱག་སྤེལ་ཕེབས་སྐད་འཇིགས་ཡིན་ན། དེ་ནས་དེ་འུ་དེ་ནས་སྒྲོག་ཟེར་ན་དེ་ནས་ཧ་མི་གོ་བྱ་ཞིག་མང་པོ་མ་ནི་མེད་སྐད། འདི་ཚོ་གི་དེ་ནས་ཚིག་བཀོད་ལྷ་མོ། ཚིག་གཟབ་མོ། དེ་ནས་མ། སྤྱི་ཚང་མས་སྟོན་བསྒྲགས་ཚང་སྤེལ་སྐད།

འདི་ནི་ད་ང་དང་ངི། བདེ་སྨོན་པོ། འདི་ནི་ཆགས་མེད་རཱ་ག་ཨ་སྱ་ཞུས་ཏེ། འདི་ནི་མཁས་གྲུབ་ཀྱི་སྐྱེས་བུ་ཆེན་པོ། བསམ་གྱིས་མི་ཁྱབ་པ། ལྷག་པར་དུ་འདི་ནི། འདི་ནི། ངག་ལ་ནུས་པ་ཐོབ་སྟེ། འདི་ནི་གསུང་ཚང་མ། འགག་མེད་གསུང་གི་རང་སྒྲ། མ་འགག་པ་མེད་པ། དེ་ནས་གསུང་ཐུབ་མཁན་ནི་དེ་ནས་སྐྱེས་ཆེན་དམ་པ། ནས་མཁས་གྲུབ་གཉིས་ལྡན་རབ་འབྱམས་པ་བསམ་གྱིས་མི་ཁྱབ་པ་ཆེན་མོ་ཞིག་བཞུགས་ཏེ་ཡིན་མཁན་ནོག། དེ་ནས་གཏེར་སྟོན་རྒྱ་མཚོས་གཏེར་བློན་ཉིན་མོ་ལ་ནོག་ད་དེ་ཟུག་ཤིག་གི་དེ་ནི་སྐྱེས་བུ་དམ་པ་སྟེ་དེ་ནི་རྣམ་ཐར་པོ་བསམ་གྱིས་མི་ཁྱབ་པ་ཡོད་མཁན་ནོག། ཡིན་ནའང་ང་དང་གསང་ཐུས་མང་པོ་ཞིག་མེད་མཁན་ནི་བཞེས་སོ་དེ་ལས་དེ་ནི་ད་རྣམ་ཐར་རི་སྐོར་ཉག་ཉོག་པོ་མང་པོ་མ་ཞུ་བ། ད། ཁོང་ངི་བདེ་སྨོན་ཕྱོགས་ལ་བསྐྱོད་ན་དེ་ནི་ང་དང།

ནི་ཚན་བུ་ལ་ར་ག་ཨ་སའི་གཞུ་རྩ་དང་ཀྱང་ལྟོས་ང་དང། བུ་དཀར་ལ་གཞུ་རྩི་བྱུང་ན་སྐར་མ་ཆགས་མེད་གཞུ་དཀར། འོ་ད་སྐར་མ་ཆགས་མེད་དེ་རྫ་དཀར་ནི། དེ་ནས་ད་རྣམ་དག་བདེ་ཆེན་ཞིང། ཞིང་ཁམས་བསམ་གྱིས་མི་ཁྱབ་པ་མང་པོ་ཡོད་པའི་སྣང་ངེ་ལས་ཞིང་ཁམས་རྣམ་པར་དག་པ། དེ་ནས་བདེ་བ་ཅན་གྱི་ཞིང་གི་སྨོན་ལམ། སྨོན་ལམ་བུ་དེ་ནི་བཞུགས་སོ་གསུངས་ཟིན་ཀྱང། ད་ཡིས་སྨོན་ལམ་བུ་ལའང

ཨོ་རྒྱན་འཇིགས་མེད་ཆོས་ཀྱི་དབང་པོ་བཞུགས་སའི་དག་ས་ང་ཐང་ཀུན་བཟང་བཞེད་ལུང་མཛད་དཀའ་ནི། བླ་མ་འོད་ཟེར་དཀའ་ནི། འབྲེལ་ཕ་བཞུགས་སའི་སྟོད་ནོ། འོ་ད་ལྟའི་ཐོག་ནས། ཏེ། འབྲེལ་ཕ་བའི་མཚན་ལ། རྣམ་དག་བདེ་ཆེན་གཞུང་གི་སྨོན་ལམ་གྱི་རྗེས་འབྲེལ། བདེ་ཆེན་ཞིང་དུ་བགྲོད་པའི་ཐེམ་ཁའི་བཞུགས་སྒར་འབོ། སྡེ་བ་ཆེན་ཞིང་ཁ་མ་སྐྱོད་བྱེད་སའི། ཧྲཱི་སྒར། ཐེམ་ཁ། མ་བཟང་པོ་ཡིན་དཀའ་འཇིགས། ད་ལྟའི་གཟུགས་འོད། འགྲེལ་པ་ཞིག་མཛད་དེ་ཡོད་མོལ་ཏེ་བཟང་པོ་ཞེས་བྱ་བ་བཞུགས་སོ་གསུངས་ཏེ་དེ་བོ་ལ་དེ་བརྟེན་ཏེ་དོན་ཞུ་བྱས་ཡིན། ད་དེ་འགྲེལ་པ་ཞུ་བར་བྱས་པས་དེ་ལའང་དེ་ནས་ཐོག་མཐའ་བར་གསུམ་དུ་དགེ་བའི་རྒྱན་ཡོད་པས་ན་ངོས་ཐོག་མར་དགེ་བ་ཀླད་ཀྱི་དོན་ལ་དེ་ནས་མཆོད་པར་བརྗོད་པ་དང་རྩོམ་པར་དམ་བཅའ་བ་བཞུགས་ཏེ། ཡོད་དེ་ནོག་ད་དེ་དེ་ནས་མཆོད་པར་བརྗོད་པ་བོ་ལ། ན་མོ་གུ་རུ་ཨ་མི་ཏཱ་བྷ་ཡེ་ཞུས་ཏེ་ན་མོ་མ་ནི་ཕྱག་འཚལ་ལོ་གུ་རུ་མ་ནི་དེ་ནི་བླ་མ་ཨ་མི་ཏཱ་བྷ་ཡེ་མ་ནི། དེ་ནི།

ལན་མ་གཅིག་ཙམ་ཞིག་ལྷུང་ནའང་ལེགས། དེ་ནི་ང་དང་ཐར་པའི་ས་བོན་ཐེབས་རྗེས་དང། བདེ་བ་ཅན་ནི་ཞིང་ཁམས་ལ་སྐྱེ་ཐུབ་རྗེས་སུ་དེ་ནི་བྱིན་རླབས་ཡོད་མཁན་ནི། ནི་དེ་ཟུག་གི་དེ་ནི་སངས་རྒྱས་རྩ་ཆེན་མོ་བཞུགས་སའི་མཁན་ནི་བྱས་ཏེ་ལེ་བདེ་ཆེན་འབྲས་བུའི་གནས་སུ་ཁྲིད་མཛད་པ། རྒྱལ་བ་འོད་མཚན་སྟོང་འབར་སྲས་བཅས་ཀྱི་ཐོག་ཏུ་རྒྱལ་བ་འོད་མཚན་སྟོང་འབར་ཞུས་ན་ལེ་ང་དང་འོད་དཔག་མེད་བཞུགས་ན་ལེ། འོད་དང་འོད་དང་འོད་ཟེར་མཚན་དང་དཔེ་བྱད་བསམ་གྱིས་མི་ཁྱབ་པ་ལྡན་ཏེ་བཞུགས་སྟེ་དེ་ནས་སྐུ་ཡི། དེ་ནས་གཟི་བརྗིད་དཔག་ཏུ་མེད་པ་འབར་ཏེ་བཞུགས་སྟེ་ཡོད་པར་བསམ་དེ་ནས་འོད་མཚན་སྟོང་འབར་ཞུས་ཏེ། དེ་དེ་ནས་སྲས་དང་བཅས་པ་དང་ཉེ་བའི་སྲས་ཆེན་བརྒྱད་ལ་སོགས་པ་སངས་རྒྱས་དང་བྱང་ཆུབ་སེམས་དཔའ་བསམ་གྱིས་མི་ཁྱབ་པས་བསྐོར་ཏེ་ཡོད་དེ་ནས་དེ་ཚང་མ་ལ་དེ་ནས་གསོལ་བ་བཏབ་བ་མཛད་དེ་ལས། དེ་ནས་ཁོང། དུག་མུན་པ་ཅི་ཙམ་སྟེ་ནོག་བཞི་ན།

མཁས་གྲུབ་དབང་པོ་ཀརྨ་ཆགས་མེད་ཀྱི་ཞལ་གྱི་བུམ་བཟང་ལས་འོངས་བདེ་སྨོན་གྱི་འབྱེད་འགྲེལ་རང་དང་གཞན་ལ་ཕན་འདོད་བློས་མཚུངས་མེད་བླ་མའི་ཞལ་རྒྱུན་འདི་རུ་དགོད་གསུངས་སྲིད་ལོ་ད་མཁས་ཤིང་གྲུབ་པ་བརྙེས་པས་དེ་ནས་གྲུབ་ཐོབ་ཆེན་མོ་དེ་ནས་ཀརྨ་ཆགས་མེད་དུ་མཛད་མཁན་ནི། དེ་ནས་ཞལ་གྱི་བུམ་པ་བཟང་པོ་ལས་འབྱུང་བའི། དེ་ནས་བདེ་སྨོན་ནི། ཚིག་འགྲེལ་བོ་ཡང་ན་ཚིག་འབྲུ་འགྲེལ་འབྱེད་འགྲེལ་རེ་རེ་རེ་རེ་ང་དང། འབྲུ་རེ་རེ་རེ་རེ་དེ་ནི་ཕྱེས་ཏེ་གསུང་བ་མཛད་མཁན་ནི་དེ་ནི་འབྱེད་འགྲེལ་ཟེར། འོ་ད་ལྟོས་འོས་དེ་ནི་རང་རང་ཡས་ཉམས་ལེན་མཛད་བྱོས་དང་གཞན་མ་ལ་ཕན་ཐོགས་བྱོས་ཟེར་བས་དེ་ནི་ཨི་ཟུག་ཞིག་འགྲེལ་བ་དེ་ནི་མཛད་འདོད་ཅིག་འབྱུང་མོ་རང་ཕན་འདོད་བློས་མཚུངས་མེད་བླ་མའི་ཞལ་རྒྱུན་འདི་རུ་དགོད་དེ་བང་དེ་ནི་ཁོང་རང་ཡས་དེ་ནི་རང་ཤེས་དང་བཟོ་བཅོས་ཚོགས་རྩི་ཟུག་མིན་པ་ལས

ང་དང་བདེ་སྨོན་ཁོ་རང་དབུ་ཨ་ལེ། འདི་ཉིད་ཆགས་མེད་ཐུགས་དམ་མཛོད་ལག་པ་ན་ཡང་འབད་ནས་བྲིས། མང་པོ་འགའ་ལ་ཨེ་ཕན་བསམ་དཔེ་གཅོད་འདོད་མི་གདའ་ན་གཡོར་ཟེར་ཏེ་ཡིག་ཆུང་ཞིག་འདུག་ཨ་ལེ་ཡིག་ཆུང་ཁ་ཅིག་འོ་ད་དེའི་དོན་དག་པོ་མདོར་བསྡུ་ཞིག་ཞུས་དང་ན། འདི་ཉིད་ཆགས་ཆགས་མེད་ཐུགས་དམ་མཛོད་གསུངས་སྟེ་ལེ་ཨི་བདེ་སྨོན་བོ། དུས་རྒྱུན་དུ་ང་དང་ཚང་མས་ཆག་མ་བཅུག་པ། དེ་ནས་ཐུགས་དམ་མཛད་ཐུབ་ན་མ་འཇིགས་སུ་ཡིན་ནོ་མོ་ལོ་ནོ།

དེ་ནི་སྐད་ཅོར་ཕན་ཐོགས་ཐུབ་མིན་བསམ་སྟེ་ང་དང་རེ་བ་ཆེན་མོ་ཞིག་ཐོགས་ན་ལེ། མ་ཐུགས་སྐྱེད་རྒྱ་ཆེན་མོ་ཞིག་ཐོགས་ནས་མང་པོ་འགའ་ལ་ཨེ་ཕན་བསམ། དཔེ་གཅོད་འདོད་མི་གདའ་ན་གཡོར་མ་བྱུང་ཡང་དཔེ་ཆ་དགོས་མཁན་ཡོད་ན་ང་དང་དཔེ་ཆ་བོ་བསྡུ་སྟེ་མ་བོར་སྦ་སྟེ་མ་བོར་སྤྱད་དང་རག། ལེགས་ཚ་སྔོན་མ་ན་ང་དང་དཔེ་ཆ་དཀོན་མོ་བཟང་པོ་བཟང་དེ་ཟུག་བོའང་དེ་ནས་མ་བསྡུ་སྟེ་བོར་ཏེ་མ་ན་མ་གཡར་བོར་མཁན་དེ་ཟུག་ཡོད་ནོག་ད་དང་དེ་ནས་ད་ང་དང་ཕྱག་དཔེ་མ་མང་པོ་ཡོད་མཁན་ནི་བྱས་ཏེ་ལེ་དཔེ་ཆ་མ་བཅངས

འོ་ད་དེའི་སྟོད་སྲུང་དེ་ནི་ཁོང་ཁོང་ན་ཡང་དེ་ནི་དེ་ཙོག་བདེ་སྨོན་བོ་ནི་ཉམས་ལེན་དུས་རྒྱུན་དུ་མཛད་དེ་ལས་དེ་ནི་ཆོས་ཀྱི་རྩ་བ་ཡིན་མོ་ལོ་རང་གར་མ་བསྐྱུར་ཉམས་ལེན་འབུངས་དང་ཡི་གེ་ང་དང་ཁྱི་བདུན་ལ་རྩ་བོ་ར་བཙོག་ལ་དེ་ནི་ནང་མི་གཅིག་གི་འཕངས་ཏེ་མ་བོར་དེ་ནི་ང་དང་ཚང་མས་དེ་ནི་ཧུ་ཤར་བྱས་ཏེ། དེ་ནི་ཉམས་ལེན་མཛད་དགོས་ཤེས་པོ་མ་ཁག་ཅན་ཡིན་ནོག་མོལ་ལ། འདི་ནི་མདོ་ལུགས་ཡིན་པའི་ཕྱིར་ལུང་མ་ཐོབ་ཀྱང་མདོ་ནི་རུང་དོ་དང་དབྱིའོ། དེ་ནི་མདོ་ལུགས་ཡིན་མཁན་ནི་ཞེས་སུ་ལུང་མ་ཐོབ་མདོ་སྔགས་གཉིས་སི་ནང་ནས་ལེ་དེ་ནི་མདོའི་ཕྱོགས་ལ་གཏོགས་པ་ཡིན་ནོ་སོགས་མདོ་ལུགས་སི་ཆོས་ཡིན་ནོག་མོལ་ལ། བརྡའི་སྐད་པ་བཟང་དེ་ནི་ང་དང། དེ་ནི་འདི་ནི་མདོ་ལུགས་ཡིན་པའི་ཕྱིར་ད་མདོའི། ཁྱོད་ཚང་མ་ལ་ལས་དེ་ནི་ང་དང་ལུང་ཐོབ་ན་མ་རྒྱལ་ལ་ཡིན་ནོག་ཡིན་ནང་དེ་ནི་ལུང་མ་ཐོབ་ན་དེ་ནི་བཏོན་ཆོག་མ་ནོག་ཟེར་བྱེད་ཞིག་ཡོང་མ་ནོག་དེ་ནི་ཚང་པོ་ཚང་ང་དང་རྡོ་རྗེ་གཅོད་པ་ཡིན་འགྲོ་བརྒྱད་སྟོང་པ་ཡིན་འགྲོ་ད་དེ་དེ་ནི་ཙོགས་ལ་ལེ་དེ་ནི་ང་དང་ང་དེ་ནི་ཆོས་མང་པོ་ཞིག་དེ་ནི་ང་དང་ལུང་མ་ཐོབ་ན་བཏོན་ཆོག་མ་ནོག་ཟེར་བྱེད་ཞིག་ཡོང་མ་ནོག་ཨ་ལེམ་ཨོ་ད་དེ་ཙོགས་ལ་ལེ་ཨི་བདེ་སྨོན་བོ་དེ་ནི་ལུང་མ་ཐོབ་ན་བཏོན་ཆོག་ཡིན་མོལ་ལ་ནོག།

ཆོལ་ས་ན་འཛིན་མཁན་ཚང་མའང་ལ་དེ་ནས་ཐུགས་བསམ་རྣམ་པར་དག་པ་ཞིག་ཡོང་དགོས་ཤེས་པོ་ཁག་ཅན་ཡིན་ནོག་དེ་ནས་ཐུགས་བསམ་རྣམ་པར་དག་པ་ཡོད་ན་དེ་ནས་ཏན་ཏན་ང་དང་ཡང་དག་པའི་ཆོས་ལ་བསྒྱུར་ཐུབ་བྱེས་སི་ཕན་ཐོག་ཡོད་ཤེས་ཡིན་ནོག་མོལ་ལ་ནོག་ད་ཐུགས་བསམ་ཡང་དག་པ་ཟེར་མཁན་པོ་ག་ཟུག་ཤིག་ཞུ་འ་ནོག་མོ་ནོག་དེ་ནས་ང་དང་ཐུགས་བསྐྱེད་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་བོ་ཡོང་དགོས་ཤེས་ཁག་ཅན་ཡིན་ནོག་བྱང་ཆུབ་སེམས་བསྐྱེད་དེ་ཚུལ་ཚུལ་བཞིན་དུ་ཡོད་ན་དེ་བོ་དེ་ནས་བསམ་པ་རྣམ་པར་དག་པ་ཞུ་འ་ནོག་མོལ་ལ་ནོག་ད་བསམ་པ་རྣམ་པར་མ་དག་པ་ཟེར་མཁན་པོ་ག་ཟུག་ཤིག་ཞུ་འ་ནོག་ཟེར་ན་ལེ། དེ་ནི་ང་དང། རང་ཕྱོགས་ལ་ཆགས་པ་གཞན་ཕྱོགས་ལ་སྡང་བ། དེ་ནི་དེ་ནས་རྨོངས་པ་དེ་ནི་གཏི་མུག་མ་རིག་པའི་དབང་སོང་སྟེ་ཡོད་མཁན་ད་དེ་ཟུག་གི་ཐོག་ནས་ལེ་དེ་ནི་ང་དང་ཆགས་སྡང། དེ་ནི་ཀུན་སློང་ངན་པ་དང་འདྲེས་ཏེ་ཡོད་མཁན་ནི་དེ་ནི་དགེ་བ་ཚང་མ་ལ་སྤྱོད་ཚུལ་དགེ་བ་ཙོག་ཞིག་མཐོང་ནའང་ལེ་དོན་དུ་མི་དགེ་བ་འགྱུར་བྱེད་ཟིན་འཇུག་པ་ཡོད་ཀྱང་ནོ་ང་དང་འཇུག་ཚེ་ནི་ཁ་དཔེ་ཟེར་ན་མི་འདུག་ག་ལེ་དེ་ནི། བསམ་ངན་མ་ཎི་བཏོན་ནི་སང་བསམ་བཟང་གཉིད་ལོག་ན་རྒྱལ་ཟེར་ཙོག་ལ་ལེ།

ལག་ལེན་མ་རྒྱལ་ལ་ཞིག་བཅོས་ཏེ་ལེ་ཨི་འགྲོ་བ་རིགས་དྲུག་གི་སེམས་ཅན། ནི་སྡུག་བསྔལ་ལ་མནར་ཏེ་ཡོད་མཁན་སེམས་ཅན་ཚང་མ་གཅིག་ཀྱང་མ་ལུས་པ་གཏན་དུ་བདེ་བ་རྣམ་མཁྱེན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ནི་ཀ་ནས་མི་བཀོད་དེ་བསམས་ཏེ་ལེ་ཐུགས་བསམ་རྣམ་པར་དག་པ་ཞིག་མཛད་ཐུབ་ན་ལེ་དེ་བོ་ལ་དེ་ནི་ང་དང། ཀུན་སློང་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཞུ་འ་ནོག་འོ་ད་དེ་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་དེ་ལེ་དེ་ནི་ང་དང། ཆོས་གསན་པའི་ཀུན་ཏུ་སྤྱོད་པ་ཚང་མ། ང་དང་མདོ་རྒྱུད་ཚང་མའི་ནང་ག་ཟུག་གསུངས་ཡོད་མཁན་ནང་བཞིན་ད་མདོ་རྒྱུད་མི་ཉག་པ་ཅུ་པ་ཚང་མའི་ནང་དེ་ནས་མ་བཞིབ་ཅིང་གསལ་བ་རྒྱས་པ་དེ་ནང་ནས་ད་ང་དང་ཚོགས་པའི་ན་ད་མ་ཏོ་གཞོན་མཁས་གྲུབ་ཚང་དགེ་བ་དགེ་བའི་བཤེས་གཉེན་ཚང་མས་མ་རྒྱས་པ་དེ་ནི་ང་དང་ས་ལ་ཛ་དེ་འཇིག་དང་ཡོད་དེ་ནོག་འོ་ད་དེ་ཀུན་དེ་ནི་ཡང་སྐྱར་དེ་ནི་ང་དང་ཐུགས་བསམ་མི་ནང་གསལ་བཏབ་སྟེ་དེ་ནི་གསན་དགོས་ཤེས་པོ་ཁག་ཅན་ཡིན་ནོག་མོལ་ལ་ནོག། དང། འདི་ནི་གསན་བྱེས་སི་ཆོས་པོ་ང་དང་བདེ་སྨོན་པོ་ཡིན་ནོ་ཨི་བདེ་སྨོན་པོ། དེ་ནི་ཆེ་ཐོབ་ཆེ་ཚེང་བ་ཆུང་ཐོབ་ཆུང་ཚེང་བ་སོགས་ཏེ་འོ་ད་ཆེན་མིག་ཡིན་ན་ཆེན་མོ་ཚེར་ལ་དེ་ནི་མའོ། ང་དང་ཚང་སྟེ་ནོ། ཚེང་སྟེ་ཟེར་ན་ལེ་ད་ང་དང་ལག་སྟེ་ནོ། མ་འཇིགས་སུ་སོང་སྟེ་ནོ་མོལ་ལ་ནོ། ཆུང་ཐོབ་ཆུང་ཚེང་བ་ཡང་ཆུང་ཅིག་ཡིན་ནའང་ལེ་བདེ་སྨོན་པོ་གསུང་བ་མཛད་ཐུབ་ན། ང་དང་མ་ཕན་ཐོགས་ཆེན་མོ། ང་དང་མི་ཚེ་དོན་དང་ལྡན་པ་མི་ལུས་དོན་ལྡན་ལ་འགྱུར་བྱེད་ཀྱི་ཕན་ཐོགས་ཡོད་དེ་ནང་བསྟན་སྲོང་པོ་དང་ཆེ་ཐུབ་ཆེ་བརྩེ་བ་ཆུང་ཐུབ་ཆུང་བརྩེ་བ། མདོ་ལ་ཉེ་ལམ་རྣམ་དག་བདེ་ཆེན་ཞིང་གི་སྨོན་ལམ་འདི་ཉིད་ཡིན་ཏེ་གསུངས་སྟེ་ལེ་བ་དང་མདོ་སྔགས་གཉིས་སུ་སྣང་ངེ་ལས་འདོད་ཡོད་ན་ང་བདེན་པ་དེ་ནི་ང་དང། དེ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་ཉེ་ལམ་མགྱོགས་ལམ་མྱུར་ལམ། ཟབ་ཤོས་བྱིན་རླབས་ཅན་པོ།